རིགས་ཤེས་ཚ། ཚར་ལྷོང་མ་འདྲེས་ཀྱི་བར་དུ་མགྲོན་རྣམས་གཤེགས་གསོལ་མི་བྱེད་པ་ཡིན། ཡིན་ནོ་གསུངས་ཡོད་རེད། གཤེགས་གསོལ་མི་བྱེད་གསུངས་ཡ་དེ་ཆུ་མིག་བརྒྱ་རྩ་འགྲིམ་འགྲོ་ན། ཆུ་མིག་བརྒྱ་རྩ་ཟེར་ཡ་དེ་འགྲིམ་འགྲོ་དུས། ཨ་ནི་ཞག་པོ་སྐྱིད་སྡོད་ས་དེ་ཞག་པོ་གཉིས་གསུམ་ཤེས་བཟོད་དེའི་འོག་ནས་བསྡད་ནས། ཨ་ནི། ཆོ་འཕྲུལ་ཨེ་ཡོང་མི་ཡོང་བྱས་ཆོ་འཕྲུལ་བྱུང་ནས་ཨ་ནི་ཆོ་འཕྲུལ་དེ་པའི་བ་ཞེས་བ་རི་བོ་གཅིག་གི་ཚར་ལྷོང་ཆོས་གསུངས་བྱ་ཨེ་ཡོང་མི་ཡོང་བལྟ་དགོས་རེད་ད་ཨ་ཐ་མ་མ་ཡོང་བ་འགྲོ་དགོས་བྱུང་ན་ནི། ཡང་ནས་ཡང། ལྷ་འདྲེ་རྗེས་འབྲང་མ་ཡོང་ཡག་གི་དོན་དག་ཐོ་རྒྱག་ཡག་འདྲ་བོ་དང་ཡང་ལྷ་འདྲེ་ཚོ་ལ་ཤོག་ཟེར་ངའི་གཞུག་གུ་ཤོག་བར་ཆད་གཏོང་ཤོག་ཟེར་ཡག་ཁྲིད་འགྲོ་ཡག་འདྲ་བོ་དེ་འདྲ་བྱེད་ཀྱི་ཡོད་རེད་དེ་མ་གནང་ནི། ཞག་པོ་གཉིས་གསུམ་བསྡད་པ་ཡིན་བསྡད་པའི་རིང་ལ་དགོང་དག་གཅོད་གཏོང། ཡང་ནས་ཡང་ལྷ་འདྲེ་ཕར་གཤེགས་གསོལ་མ་བྱས་པ་ད་ག་དེའི་འཇོག་བྱ་ནི། ཕལ་ཆེར་ཁྲོས་མ་ནག་མོ་དེ་འདྲ་ཀུན་བཀག་ནས་འགྲོ་འོང་མེད་པ་རེད་བ་བྱས་བཞག་ནི། ཡང་ཁོང་ཚོ་ཆོ་འཕྲུལ་མ་བསྟན་རང་བསྟན་རེད་བ་དེ་འདྲ་ཡོང་གི་ཡོག་ཡིན་མི་འདྲ་གཤེགས་གསོལ་མི་བྱེད་གསུངས་ཡག་དེ་དེ་རེད། ང་རང་ཚོ་དེ་འདྲ་ཡོག་མ་རེད་ང་ཚོ། ཆུ་མིག་བརྒྱ་རྩ་དང་གཉན་ཁྲོད་འགྲིམ་འགྲོ་གི་མ་རེད་གཉན་ཁྲོད་འགྲིམ་ཡག་ལ། ཆུ་མིག་བརྒྱ་རྩ་དང་དུར་ཁྲོད་བརྒྱ་ཐམ་པ་དེ་ཞག་པོ་རེ་རེ་བསྡད་ནས་ཨ་ནི་བས་འདུག་སུ་འདུག་མཁན་བོད་ལ་ཡིན་ན་ཡོག་རེད་ད་འདི་བ་ཕྱི་རྒྱལ་ཡོག་མ་རེད་རྒྱ་གར་ལ་ཡི་ཅང་བྱུང་མ་སོང་ཡོང་གི་མ་རེད།

ད་ང་རང་ཚོའི་སྡོད་སའི་ཁང་པའི་ནང་ལ་ཡིན་ན་ཚར་ལྷོང་ཞེ་དྲག་ཡོང་གི་མ་རེད། ཡོང་དང་ཡོང་གི་ཡོད་རེད་ཡག་པོ་སྨིན་པོ་གཏོང་ན། སོ་སོ་གཅིག་པོ་ཡིན་པའི་རོགས་པ་འདྲ་བོ་མེད་ན་ཚར་ལྷོང་ཡོང་གི་ཡོད་རེད། ཡོད་རེད་དེ། ད་རང་བཞིན་མེད་པར་བསྒོམ་ཡག་སྟོང་ཉིད་བསྒོམ་རྒྱུ་རེད་སྟོང་ཉིད་བསྒོམ་ཡག་དེ་ལ། གོང་གི་གཉིས་པ་ཐུན་མོང་མ་ཡིན་པ་ཆོས་སྐུ་ལག་གཅིག་གཅོད་བྱ་རང་བཞིན་མེད་པར་བསྒོམ་པ་ལ། གཞུང་ནས་བྱུང་ཚུལ་ལྟར་མདོར་བསྡུས་ཏེ་ཉམས་སུ་ལེན་པ། སྐབས་གཞན་ནས་ཁ་བསྐང་སྟེ་རྒྱས་པར་ཉམས་སུ་ལེན་པའོ་ས་གཞུང་ནས་བྱུང་ཚུལ་གསུངས་ཡག་དེ་གཅོད་གཞུང་ཐར་འདོད་དེད་དཔོན་ནང་ཡོད་དེ་རེད། སྐབས་གཞན་ནས་ཆུ་བྱ་ཐུན་སྣོད་མེད་པའི་ཟུར་དུ་གཏོང་གི་ཡིན་གསུངས་དང་པོ་ནི་གཞུང་དུ་དེ་དག་རང་བཞིན་འཁོར་འདས་ཀྱིས་བསྡུས་པའི་ཆོས་སྤྱི་དང་ཁྱད་པར་མཆོད་སྦྱིན་གྱི་འཁོར་ལོ་གསུམ་པོ་རང་བཞིན་གྱིས་སྟོང་པའི་སྣང་སྟོང་གཉིས་ཚོགས་སྣང་སྟོང་ཚོགས་སྒྱུ་མ་ལྟ་བུའི་ཉམས་ལེན་ལ་སྐབས་ཐམས་ཅད་དུ་ཤེས་པར་བྱ་ཞིང། མཇུག་རྣམས་སུ་སྣང་བ་ཐམས་ཅད་འོད་ཀྱི་རྣམ་པར་རང་གི་སྙིང་གར་བསྡུས་པས་མི་དམིགས་པའི་སྟོང་ཉམས་ནམ་མཁའ་ལྟ་བུ་དང་ངེས་ངོར་རང་བཞིན་མེད་པར་འཛིན་པའི་འཛིན་སྟངས་དང་འདྲེས་པ་གཉིས་ཚོགས

ཞེས་གསུངས་པའི་དོན་ཡིན། དེ་ཡང་འདུལ་འཛིན་བློ་གྲོས་སྦས་པའི་ཞལ་ནས་འཁོར་བའི་རྩ་བ་བདག་ཏུ་འཛིན། མ་ལུས་རྩད་ནས་གཅོད་པའི་ཕྱིར། བདག་མེད་སྣང་བརྙན་བསྒོམ་པ་ནི་ང་ཡི་དེ་ཁོ་ན་ཉིད་གཅོད། ཞེས་གསུངས་པ་ལྟར། ད་སྐྱབས་འགྲོ་ནས་བཟུང་ཤ་ཁྲག་མཆོད་སྦྱིན་གྱི་བར་གྱི་མཆོད་སྦྱིན་གྱི་འཁོར་ལོ་གསུམ་པོ་ཐམས་ཅད་དང་ཁྱད་པར་གཅོད་ཉམས་སུ་བླངས་པ་ལ་བརྟེན་ཕྱི་ནང་གསང་གསུམ་གྱི་ལྷ་འདྲེའི་ལྷོང་དྲག་པོ་བྱུང་བ་ན། ང་རང་ལ་སྣང་བའི་རང་བཞིན་གྱིས་གྲུབ་པ་གྲུབ་པས་སྟོང་པ་དང་དེ་ལྟར་སྟོང་ཡང་ཀུན་རྫོབ་སྣང་ངོ་ཙམ་དུ་རྨི་ལམ་སྒྱུ་མ་ལྟ་བུར་སྣང་བའི་ཉམས་ལེན་ལ་སྐབས་ཐམས་ཅད་དུ་ངེས་ཤེས་འདྲེན་པ་དང། མཇུག་རྣམས་སུ་སྣང་སྲིད་འཁོར་འདས་ཀྱི་ཆོས་ཐམས་ཅད་རང་ལ་བདེན་པར་སྣང་ཡང། བདེན་པར་མ་གྲུབ་པའམ་རང་བཞིན་གྱིས། རང་བཞིན་གྱིས་གྲུབ་པར་ལམ་མེར་སྣང་བས་སྣང་བ་ཐམས་ཅད་འོད་ཀྱི་རྣམ་པར་བསྡུས་ཏེ་རང་ལ་ཐིམ། རང་ཡང་མེ་ལོང་ལ་ཧ་བཏབ་པ་བཞིན་དུ་འོད་ཀྱི་རྣམ་པར་ཞུ་ནས་སྙིང་གར་བསྡུས་ཏེ་མི་དམིགས་པར་བསམས་ལ། ངེས་ངོར་ང་ལ་སོགས་པའི་འཁོར་འདས་ཀྱི་ཆོས་ཐམས་ཅད་སྣང་ལ་རང་རང་ལ་སྣང་བ་ལྟར་ཅི་གྲུབ་པ་གཏན་ནས་མི་འདུག་སྙམ་པའི་ངེས་ཤེས་དམ་སྒྲིང་ངེ་བ་དང་སྣང་ངོར་དགག་བྱ་བདེན་གྲུབ་བཀག་པའི་མེད་དགག་སྟོང་སང་ངེ་བ་གཉིས་ཚོགས། གཉིས་ཚོགས་ཀྱི་མཉམ་བཞག་ནམ་མཁའ་ལྟ་བུའི་རྣལ་འབྱོར་ལ་ནན་ཏན་བྱ་དགོས་ཤིང་དོན་ཧྲིལ་གྱིས་དྲིལ་ན། ང་ལ་སོགས་པའི་ཆོས་ཐམས་ཅད་ཐམས་ཅད་ལ་སྣང་བ་ལྟར་གཏན་ནས་མི་འདུག་སྙམ་པའི་ངེས་ཤེས་དམ་སྒྲིང་ངེ་བ་དང་སྣང་ངོར་ཅི་ཡང་མི་སྣང་བའི་སྟོང་སང་ངེ་གཉིས། གཉིས་ཚོགས་བྱུང་ན་ལྟ་བ་གནད་དུ་སོང་བ་ཡིན་པས་དེ་ལྟ་བུའི་ཉམས་ལེན་ལ་དུས་དྲུག་ཏུ་བརྩོན་པར་བྱེད་དགོས་ཤིང་དེ་ལས་གཞན་དུ་འཁོར་བར་འཆིང་བའི་རྩ་བ་བདག་འཛིན་ལྷན་སྐྱེས་ལ་ཅི་ཡང་མི་གནོད་པས་སེམས་གནས་སོགས་ལ་ཡུན་རིང་དུ་འདྲིས་པར་བྱས་ནས་རང་གཞན་སྣོད་བཅུད་ཐམས་ཅད་ཐོགས་རེག་དང་བྲལ་བའི་སྟོང་སང་ངེ་བ་དབྱེ་ཆར་ལྟ་བའི་ཉམས་ལེན་ལ་ཞེན་པ་མ་བྱེད་ཨང་གསུང་བ་རེད་བ་ད་ད་ཡང་རྒྱས་པར་བཤད་པ་གཅིག་ཡོད་རེད་རྒྱས་པར་བཤད་པ་ད་འདི་སྟོང་ཉིད་སྒོམ་ས་སྒོམ་སྟངས་དེ་གནད་དུ་སོང་བ་འགྲུབ་པ་ཡག་པོ་ཅིག་མ་བྱུང་ན

མ་གཞི་སྟོང་པ་ཉིད་སྒོམ་པའི་སྒོ་དུས་ང་རང་ཚོས་སྟོང་པ་མ་རྟོགས་མ་མ་རྟོགས་སྟོང་པ་ཉིད་ཐོག་མར་རྟོགས་དུས་ཀུན་རྫོབ་ཀྱི་སྣང་བ་ཡོད་མ་རེད་དཔེ་སྟོང་སང་ངེ་འགྲོ་དང་ཆད་ལྟ་ལྷུང་འགྲོ་མ་འགྲོ་བསམ་པ་འདྲ་པོ་གཅིག་ཡོང་གི་ཡོད་འདྲ། ཡོང་དགོས་དགོས་ལ་བ་སྟོང་ཉིད་ཀྱི་དགག་བྱ་འཛིན་ཡ་དེ་ལ་དགག་བྱ་ངོས་བཟུང་རང། ང་རང་བཞིན་གྱིས་གྲུབ་པ་བསམ་པའི་ང་རྩ་ཆེན་པོ་དེ། ང་ཧྲང་ཧྲང་བ་དེ་བློ་ལ་བཞག། ད་དེ་ག་པར་འདུག་བཙལ་དགོས་རེད་བ། དུས་རྒྱུན། སྟོང་པ་ཉིད་བཙལ་བའི་སྒོ་དུས། དེ་བཙལ་ནས་ཕུང་པོ་དང་གཅིག་ཏུ་ཨེ་འདུག་དུ་མ་ཨེ་འདུག་ཕུང་པོ་དང་གཅིག་ཐ་དད་གང་རུང་དུ་མེད་ན་མེད་དགོས་ཀྱི་རེད། གཅིག་ཡང་མེད་ཐ་དད་ཡང་དེ་མེད་ན་མེད་ཨ་ནི་ཡོད་ལུགས་ཡོད་མ་རེད་དེ་མེད་པ་ཡིན་ཙང་གཅིག་བདེན་པའི་གཅིག་བྲལ་བཙལ་གཅིག་ཏུ་མི་འདུག་ན་བདེན་པའི་དུ་བྲལ་བཙལ་ཕུང་པོ་རེ་རེ་རེ་བཞིན་གཟུགས་ཀྱི་ཕུང་པོ་འདི་རེད་ཚོར་བའི་ཕུང་པོ་འདི་རེད་ན་ཞིག་འདུག་ཟ་བ་ཤོས་ནི་ད་ཁོ་གཅིག་ལས་དགོས་ཀྱི་རེད་བ་འོ་དེ་དཔྱད་པ་ཡག་པོ་གཅིག་གནད་དུ་སོང་ནས་དཔྱད་པ་རྫོགས་པའི་སྒོ་དུས་ཁོ་བརླག་འགྲོ་གི་རེད་ཁོ་འཇམ་ཐིང་གིས་བརླག་འགྲོ་དུས་ང་ཁོ་ར་རང་ང་རང་བརླག་འགྲོ་གི་རེད། ཁོ་མ་ཡིན་པའི་ང་གཅིག་སྡོད་གི་མ་རེད་ང་བརླག་འགྲོ་དུས་དཔེ་ཆད་ལྟ་ལྷུང་པ་མིན་འགྲོ་བསམ་པ་འདྲ་པོ་གཅིག་ཡོང་གི་ཡོད་ཙང་ང་ཁ་སང་གནམ་ལ་ཡར་བཀྱགས་ནས་མར་བརྡབས་བཞག་མཁན་གཅིག་གི་སྣང་བ་བྱུང་ནས་ད་ང་མི་འདུག་བསམ་པ་བྱུང་དུས་སྟོང་ཉིད་རྟོགས་པ་རེད་ཟེར་ལོ་རྒྱུས་བཤད་ཡིན་པ་གཅིག་དེ་འདྲས་རེད། གཅིག་ནི་མཁས་གྲུབ་ནོར་བཟང་རྒྱ་མཚོ་ལགས་རྗེ་རིན་པོ་ཆེ་གིས་དབུ་མའི་ལྟ་ཁྲིད་གནང་དུས་སེ་ར་ཆོས་སྡིངས་ལ་རེད།

one should also check in, in very detail whether uh, this uh, independent I is one with an aggregate or not. Like this, is the uh, independent I is one with a form aggregate? Is um, is this independent I one with you know one with uh, feeling aggregate and? Uh,

he was taken into the, he was uh, taken into the space and then the being dropped him on the ground and at that time uh, he you know the realized that his independent eye uh, does not you know, exist in a similar way there's one an occasion that uh, when the sankhapa was uh, giving the teachings on uh, the middle uh, uh, uh, teachings on um,

གང་ཟག་གི་བདག་མེད་དེ་ལ་འཇིག་ལྟ་ཡིན་པ་དང་གང་ཟག་གི་བདག་འཛིན་ཙམ་བྱས་གཉིས་ཡོད་རེད་གང་ཟག་གི་བདག་ཏུ་འཛིན་ལུགས་དེ་ལ་གང་ཟག་ལ་རང་དང་གཞན་གཉིས་ཡོད་རེད་གཞན་རང་བཞིན་གྲུབ་པ་འཛིན་པ་དེ་གང་ཟག་གི་བདག་འཛིན་རེད་དེ། འཇིག་ལྟ་མ་རེད། རང་རང་བཞིན་གྲུབ་པ་འཛིན་པ་བློ་ང་ང་ཤུགས་ཤུགས་སྐྱེ་བའི་རང་དབང་མེད་པ་ལྷང་ལྷང་བཅིང་བའི་སྤྱོད་བ་དང་བ་དེ་ལ་འཇིག་ལྟ་ཟེར་གི་རེད་མི་བྱེད་དགུ་བྱེད་བྱེད་ནས་ཁོས་རྩ་བ་བྱས་ནས་སོ་སོ་ཕུང་མཁན་དེ་ཁོ་རེད།

དེ་འདྲ་ཡིན་ཙང་ཁོང་རྒྱལ་རོང་གིས་གསུང་བ་ནང་བཞིན་དགག་བྱའི་བདག་དེ་ཡག་པོ་གཅིག་དགོངས་པ་བཞེས་ནས་བཙལ་བསྡད་པ་རེད། ང་ང་ང་ང་བསམ་པའི་བློ་དེ་གིས་ག་འདྲས་འཛིན་གྱི་འདུག་ནི་དགོངས་པ་བཞེས། ད་ངར་འཛིན་དེ་ཡག་པོ་གཅིག་མ་རྙེད་ན་འབེན་མ་མཐོང་ནས་མདའ་རྒྱག་ན་ནི་འབེན་ལ་ཐེབས་ཀྱི་མ་རེད་པ་ཨ་ལི་འབེན་བཙུགས། མདའ་རྒྱག་མཁན་ཡིན་ན་འབེན་དེ་ཡག་པོ་ཞིག་མིག་ལྟ། འབེན་དེ་མཐོང་དགོས་རེད་དང་དེ་འདྲ་ཡིན་ཙང་ཐོག་མ་དགག་བྱ་ངོས་འཛིན་པ་དེ་གནད་འགག་གཅིག་ཨ་ལི་ལྟ་བུ་ང་ཚོ་ནི་རེད། སྟོང་ཉིད་བསྒོམ་དུས་རྣལ་འབྱོར་པ་ཚོ་གི་རང་གི་རྒྱུད་ལ་བསྒོམ་ན། དབང་པོ་རྣོ་ཡག་གི་རི་རིགས་པའི་རྒྱལ་པོ་རྟེན་འབྲེལ་གྱི་གཏན་ཚིགས་ལ་བརྟེན་ནས་བསྒོམ་ན་ཨ་ནི་སླ་པོ་གོ་བདེ་པོ་ཡོད་རེད། ཨ་ང་རང་ཚོ་དེ་རྟུལ་པོ་ཚོ་གི་གཅིག་དུ་བྲལ་གྱི་གཏན་ཚིགས་ལ་བརྟེན་པའི་རིགས་པ་ཟེར་བ་ཡོད་རེད། གཅིག་དུ་བྲལ་གྱི་གཏན་ཚིགས་ལ་བརྟེན་ནས་བསྒོམ་ཡོང་དུས་དགག་བྱ་ངེས་པའི་གནད་གཅིག་རེད། ཁྱབ་པ་ངེས་པའི་གནད་གཅིག་རེད། བདེན་པའི་གཅིག་བྲལ་གྱི་གནད་གཅིག་རེད། བདེན་པའི་དུ་བྲལ་གྱི་གནད་གཅིག་རེད་འོ་དེ་བཞི་པོ་དེ་དགོས་རེད། And the while this great meditator མཁས་གྲུབ་ནོར་བཟང་རྒྱ་མཚོ was you know very humble

uh, by means of the king of logical reason the interdependent relationship and this uh, is uh, this way of realizing emptiness is in accordance with intelligent uh, uh, beings and uh, the second way of realizing emptiness is by means of the the by means of the uh, logical reason that is uh, the absence of uh, singularity and uh, plurality and uh, in order to understand this uh, logical reason we must know uh, the four another essential points uh, first one is that uh, uh, essential point of uh, object of uh, negation uh, second is that object of negation uh, sorry uh, the essential point of uh, uh, pervasion and that three three is the essential point of uh, the true absence of you know the absence of true singularity

མ་ཁ་ནི་བར་དུ་དོན་མེད་ཅིང་ལག་པ་ལྟ་བུའམ། ལོ་ས་རྒྱུས་ཁོང་ཚོས་ནི་རྟགས་གསལ་གཏོང་གི་འདུག་འདུག་དེ་ད་ནི་གཞི་ནས་རེད། རྟགས་གསལ་གཏོང་མིན་གོ་དུང་སྟོད་དུང་བཅས་ཡར་ལོངས་རྟགས་གསལ་གཏོང་ཁྲི་ངོས་ཁས་ལེན་རྒྱབ། མོ་གཞི་མོ་སྲུང་ཇི་ལྟར་རེད་མོ་གཞི་མོ་སྲུང་ཡག་པོ་འགྲིག་གི་འདུག། ཆོས་ཅན་བཟུང་ཡག་འདུག་ཆོས་ཅན་ཤིང་ཆོས་ཅན་བལ། འོ་དེ་འདྲའི་ཤ་ཟ་བཙུགས་ནི་ཡག། གཏོང་གི་འདུག་དེ་འདྲའི་ཅིག་གཏོང་ནས་རྩོད་པ་བྱེད་མཁན་དེ་ཁ་ཅིག་བྱེད་ཡོང་རོགས་བྱས་ན་ཨ་ནི་ཅིག་ཤེས་སོང་ན་ཡག་པོ་ཡོད་གདའོ། དེ་འདྲའི་རེད་བྱས་ཙང་གཅིག་དང་གཅིག་འདྲ་གཉིས་ཡན་ཆད་ཡང་མེད་ན་གཉིས་ཡན་ཆད་པ་གཅིག་ལས་མང་པོ་ཞིག་ཡོད་དགོས་ཀྱི་རེད་ཡང་ན་གཅིག་གཅིག་པོ་ཡིན་དགོས་ཀྱི་རེད་གཅིག་དང་ཐ་དད་ཟེར་བས་ཐ་དད་དེ་ལ་གཉིས་ཡན་ཆད་དེ་དགོས་ཀྱི་རེད། གཅིག་ཡིན་ན་གཅིག་རང་རེད་ཐ་མི་དད་རེད། དེ་གཉིས་གང་ཡང་མིན་པའི་ཆོས་ཤིག་རྩ་བ་ཡོད་དང་ཡོད་མ་རེད་དེ་མེད་པ་ཡིན་ཙང་ཡོད་ན་གཅིག་དང་ཐ་དད་གང་རུང་དུ་ཡོད་པས་ཁྱབ་གཞི་ལ་སྦྱར་འགྲོ་ན་ནི། གཞི་འདྲ་བོ་གཅིག་ཡིན་ན་གཞི་ཆོས་ཅན་གཅིག་ལ་ཡང་གཅིག་ཡོད་ན་ཡང་ན་ཁོ་དང་གཅིག་ཡིན་དགོས་ཡང་ན་ཁོ་དང་ཁ་ཁ་ཡིན་དགོས། རེད་པ་དེ་ཡིན་ཙང་ད་ཨ་ལི་དང་པོ་དགག་བྱ་ངེས་པའི་གནད་ཟེར་ཡག་དེ་དགག་བྱ་བཙལ་ཡག་དེ་ལ་གང་ཟག་གི་བདག་མེད་གཏན་ལ་ཕབ་ཡོང་དུས། དགག་བྱ་དེ་ཡག་པོ་བྱས་ངེས་དགོས་ཀྱི་ཡོད་རེད་རང་གི་ང་ང་ང་སྙམ་པ་དེ་ག་འདྲའི་འཛིན་གྱི་འདུག་ད་ལྟའི་ཧ་ཅང་ཁག་པོ་ཡོད་རེད། ང་རང་ཚོ་དུས་རྒྱུན་ནས་པའི་ང་འཛིན་གྱི་དང་ཁོའི་བཀོད་འདི་བླངས་ནས་པའི་དགེ་མི་དགེ་ལས་ག་རེ་བསགས་བསགས་ཁོས་པའི་བཀོད་འདི་བླངས་འཁོར་བ་ནང་ལ་འཁོར་བཅུག་རང་མ་གཏོགས་མ་བསམ་པ་བྱས། ཁོ་པའི་ཐོག་མ་མེད་པ་ནས་སྙིང་ནང་ལ་ཞུགས་ནས་ཡོད་རེད། གཅིག་ཁེ་བཟང་གཅིག་ཡོད་ནས་རང་ལ་དགོས་བསྡད་མཁན་གྱོང་གཅིག་ཡོད་ནས་མི་ལ་ཡར་འགྲོ་དགོས་མཁན། པའི་དེ་འདྲ་ཡིན་ཙང་རང་གཅེས་པར་བཟུང་རང་གཅེས་པར་བཟུང་དགོས་ཡ་རྩ་བ་དེ་རང་རང་བཞིན་གྱིས་གྲུབ་པ་འཛིན་པ་ཁོ་ལ་ཐུག་བསྡད་པ་རེད་ང་རང་བཞིན་གྱིས་གྲུབ་པ་ལྷང་ལྷང་ཅིག་ད་དེ་རྩ་ཆེན་པོ་བྱས། རང་བཞིན་གྱིས་གྲུབ་པ་ཡིན་ཙང་ཁོ་ལ་བས་ཡག་པོ་བྱེད་ཁོ་ལ་ཤ་ཚ་བྱེད་ཁོ་ཡག་ག་ཅིག་དགོས་ཀྱི་ཡོད་དུས། རང་ཡག་པོ་ཡོང་པའི་དོན་དག་ལ་བས་མི་ལ་ཁྱད་གསོད་ལ་སོགས་པ་བྱས་ནས་མི་དགེ་བའི་ལས་བསགས། དེ་བྱེད་མཁན་དེ་ལས་འབྲས་མ་ཤེས་མཁན་གྱི། ལས་རྒྱུ་འབྲས་ལ་རྨོངས་པའི་མ་རིག་པ་ཟེར་གྱི་རེད་ལས་འབྲས་ཧ་མ་གོ་མཁན་དེ་གི་ལས་བསགས་འོང་དུས་རང་གཅེས་འཛིན་གྱི་བློ་དེ་ང་ང་སྙམ་པའི་ང་འཛིན་ང་འཛིན་འཇིག་ལྟ་དེ་གིས། ལས་འབྲས་སྙུག་ཡོང་དུས་ཁོ་དང་མཚུངས་ལྡན་མཚུངས་པར་ལྡན་པའི་ཀུན་ནས་སློང་གི་མ་རིག་པ་དེ་གི་ལས་འབྲས་ཧ་མ་གོ་བ་རེད། ཧ་མ་གོ་བ་ཡིན་ཙང་པས་གང་ཡོང་ཡོང་བྱས་ཏེ་མི་དགེ་བ་བསགས་བསྡད་པ་རེད་ཁོ་ལས་འབྲས་ཧ་མ་གོ་མཁན་དེ་ལ་ལས་རྒྱུ་འབྲས་ལ་རྨོངས་པའི་མ་རིག་པ་ཟེར། ད་ལས་འབྲས་ཧ་གོ་མཁན་གཅིག་ཡིན་ན་ང་རང་ཚོ་བས། ཅིག་ལས་རྒྱུ་འབྲས་ཧ་གོ་མཁན་གཅིག་ནི་རང་སྐྱེ་བ་ཡག་ག་ལྷ་ལུས་མི་ལུས་འདྲ་གཅིག་འདོད་གི་རེད་དེ་འདོད་ཡོད་ད་ཚུལ་ཁྲིམས་སྲུང་བཟོད་པ་སྒོམ་ཆོས་བྱས་སྒོམ་བརྒྱབ་སྦྱིན་པ་གཏོང་ཆོས་ལ་མཆོད་པ་བྱས་ཀྱི་ཁ་ཅིག་དེ་རང་གཅེས་འཛིན་ཁུལ་བྱས་ཚར་ནི་མེད་པ། རང་གཅེས་འཛིན་གྱི་བཀོད་འདོམས་ནང་དུ་བྱས་པ་ཡིན་ཙང་སྦྱིན་པ་གཏོང་ནའི་གོས་རྒྱུ་རེད་ཚུལ་ཁྲིམས་སྲུང་ནའི་གོས་རྒྱུ་རེད།

ད་ཡང་དེ་ལས་ལྷག་བརྩི་གི་པའི་རང་བྱེད་པར་མཛད་རང་ཅག་ཅི་སྐྱེ་བོ་དགོས་བསམ་སྒོམ་རྒྱག་གི་པའི་ཞི་གནས་འདྲ་བ་དེ་འདྲ་སྒོམ་ཡག་པོ་ཅིག་ཐོབ་ལྷག་མཐོང་སྒོམ་ཞི་ལྷག་ཟུང་འབྲེལ་གྱི་ཏིང་ངེ་འཛིན་ཐོབ། དེ་ལ་སྒོམ་རྒྱག་ནས་དང་ཐོག་པའི་བསམ་གཏན་དངོས་གཞི་གཟུགས་མེད་ཀྱི་དངོས་གཞི་ཐོབ་ནས་ཁམས་གོང་མ་སྐྱེ་ཡག་གི་པའི་ལས་ཐོབ་སོང་ན། སྐྱེ་བ་ཕྱི་མ་འདོད་པའི་ཁམས་ལ་འཁོར་མི་དགོས་པ་ཡག་གོང་མ་སྐྱེ་ཐུབ་ཡག་ཅིག་གི་པའི། ཏིང་ངེ་འཛིན། ད་དངོས་གཞིར་བགྱི་བར་དང་ཏིང་ངེ་འཛིན་གཙང་མ་ཡིན་པ་ཅིག་ཅི་ཡོད་རེད། འདོད་ཉོན་ལ་ཆགས་བྲལ་བྱེད་ཐུབ་ཡག་གི་ཏིང་ངེ་འཛིན་དེ་ཐོབ་སོང་ན་ཤི་བ་དང་ཨ་ནི། ཡང་ན་གཟུགས་ཁམས་ལ་སྐྱེ་གི་རེད། གཟུགས་མེད་དངོས་གཞི་ཐོབ་འདུག་ན་གཟུགས་མེད་ལ་སྐྱེ་གི་རེད། བསམ་གཟུགས་བརྒྱད་ཡོད་རེད་བསམ་བསམ་གཏན་བཞི་གཟུགས་མེད་བཞི་དེའི་དངོས་གཞི་ག་རེ་ཐོབ་ཡོད་ནའང་དེ་དེ་སྐྱེ་འགྲོ་གི་རེད། དེ་ནས་སྐྱེ་འགྲོ་ཡག་གི་ལས་དེ་བསགས་མཁན་འདི་གིས་མི་གཡོ་བའི་ལས་བསགས་པ་རེད། ཁོ་མི་གཡོ་བ་བསགས་དེ་ནས་སྐྱེ་འགྲོ་གི་རེད་དེ་ན་ཡིན་གཅིག་མིན་གཅིག་སྐྱེ་གི་རེད། རེད་དེ་འཁོར་བ་ན་འཁོར་བསྡད་ཀྱི་རེད་ཡང་ཨེ། ཐར་པར་སླེབས་ཡོད་མ་རེད། ཡང་མར་སླེབས་ཡོང་གི་རེད། ཁམས་གོང་མ་ལ་སྐྱེས་ཚར་མེད་པ་འདོད་པ་ན་མ་ཡོང་ཐབས་ཡོད་མ་རེད་ཁམས་གོང་མའི་རྟེན་ལ་མཐོང་ལམ་ཐོབ་ཡ་ཡོད་མ་རེད་མཐོང་ལམ་ཐོབ་རྒྱུ་མེད་ན་འཕགས་ལམ་ཐོབ་ཡ་ཡོད་མ་རེད་འཕགས་ལམ་མ་ཐོབ་པའི་ཞོག་གུ་དེ་འཁོར་བ་ནས་ཐར་མ་རེད། བཙོན་ཁང་སྡུག་པ་དེ་རེད་བྲོས་ས་མེད་མཁན་བཙོན་ཁང་དེ་རེད། འདོད་པ་ན་བསྡད་ཡོད་དུས་བཙོན་ཁང་བྲོས་ས་ཡོད་ས་དེ་རེད་འདོད་པ་ནང་ལ་ཆོས་ཡག་པོ་བྱེད་གི་ཡིན་ན་འཕགས་ལམ་ཐོབ་སོང་ན་ཤོར་རེད་བཙོན་པ་ཤོར་ཚར་རེད་ནི་ཐར་པ་ཐར་པའི་གོ་འཕང་ལ་ཡར་ཤོར་གྱི་ཡོད་རེད། ད། བསོད་ནམས་ཀྱི་ལས་བསོད་ནམས་མ་ཡིན་པའི་ལས་མི་གཡོའི་ལས་གསུམ་ཡོད་དང། དེ་གསུམ་པོ་དེ། བསོད་ནམས་མ་ཡིན་པ་སྡིག་པ་རེད། བསོད་ནམས་ཀྱི་ལས་དེ་དགེ་བ་རེད་འདོད་པས། མི་གཡོའི་ལས་ཟེར་ས་ཁམས་གོང་མ་སྐྱེ་ཡག་གི་ཏིང་ངེ་འཛིན་གོང་མའི་པའི་ཡོན་ཏན་ཆེན་པོ། ང་རང་ཚོས་པས་འགྲུབ་མི་ཐུབ་ཡག་གི་ཡོན་ཏན་དེ་རེད། རེད་དེ་དེ་ལ་ང་འཛིན་འཇིག་ལྟ་ཁོའི་ཀུན་སློང་དེ་ང་རང་བཞིན་གྲུབ་པ་འཛིན་པའི་རྗེས་བློས་ཁོས་ཀུན་ནས་སློང་དེ་བསགས་པའི་ལས་དེ་ལ

then it must be not one or uh, single, or uh, it, uh, it must be not, it must be a different phenomenon. So uh, now uh, follows an explanation of the, the first essential point, that is the essential point of uh, ascertaining the object objects of negation. in, in order to meditate on the selflessness of person,

So uh, taking this an example, uh, it, uh, one should uh, keep in one's mind how important it is uh, to recognize the, uh, the to, to mm-hmm. recognize the object of negation of emptiness properly. uh, in order to recognize the object of uh, object of emptiness

Now, even if we do create this meritorious action at the moment, but these actions uh, uh, cannot uh, uh free us from this root of you know, cycle existence. So uh, it is very important to to create an action which is not polluted by you know, the conception of grasping at things as being inherent existence.

are the uh, causes of taking birth in uh, formless realm and formed realm and the way we achieve the, uh, the we achieve the taking birth in form and formless realms is uh, through meditating on on the tranquil abiding and actuality of our concentrations and uh,

ཡག་པོ་བྱས་ཨ་ཡོང་ད་ནི་ག་རེ་ལས་ཀ་བྱས་ནས་པས་སོ་སོའི་དོན་དག་རེ་བོ་ཅིག་གི་ཐོག་ལ་པས་ཅིག་གང་བྱས་ནས་པས་ང་ང་བསམ་བསམ་བྱས་ཡོག་རེད་ང་ལ་ཅིག་ཡག་པོ་ཅིག་དགོས་དགོས་འདུག་བསམ་པ་རེད་ང་སྐྱིད་པོ་ཅིག་དགོས་དགོས་འདུག་ང་ཐོག་ཡག་ག་སྐྱེ་བ་ཕྱི་མ་འདི་བ་ཚེ་འདི་ལས་ཡག་ག་ཐར་པ་ཐོབ་ནས་པས་ང་པས་ཐར་པའི་གོ་འཕང་ལ་འགྲོ་ཐུབ་པ་ཟེར་ཡག་རེ་བོ་དེ་འདྲའི་བསམ་བློ་ཡོག་རེད་དེ་ང་ང་ང་བསམ་མཁན་འདི་ང་འདི་རང་བཞིན་གྲུབ་པར་འཛིན་འདི་པས་ང་འཛིན་འདི་རེད་ང་འཛིན་འཇིག་ལྟ་ད་ང་འཛིན་འཇིག་ལྟ་ཟེར་མཁན་འདི། ཡང་ངོས་ཟིན་དགོས་རེད་ཨ་ལི། དེ་ངོས་ཟིན་པ་ལ་ངོས་ཟིན་ཁག་པོ་ཡོད་རེད། ང་བསམ་བསམ་གི་བློ་དེ་བས་བློ་ལྷན་སྐྱེས་དེ་ག་འདྲའི་འདུག་ལྟ་དུས་ཁོ་ཡལ་འགྲོ་གི་ཡོད་རེད་ཁོ་ཡག་པོ་གཅིག་འཛིན་རོགས་བྱེད་གི་ཡོད་མ་རེད། ཁོ་བསམ་བློ་མ་གཏོང་དུས་ཁོ་སྐྱེ་ཡོང་དགོས་རེད་ཁོ་དབང་ཆེན་པོ་ཡོད་རེད་ཁོ་དབང་ཅན་རེད་ང་རང་ཚོ་ཁོའི་གཡོག་པོ་རང་རེད། ཁོས་བས་གང་དྲན་དྲན་དེ་བྱས་བཅུག་ཡག་གི་རེད། ཕ་ག་འདྲ་ཅིག་དྲན་གི་འདུག་ལྟ་དུས་ཡང་ཁོ་ཡལ་བསྡད་མཁན་འདྲ་བོ་མི་ངོས་འཛིན་མི་ཐུབ་མཁན་ཞིག་ཡོད་ཐབས་མཁས་པོ་ཅིག་བཙལ་དགོས་རེད་ཁོ་ང་རང་བཞིན་གྲུབ་པ་འཛིན་ལུགས་དེ།

ཁོ་ལ་རྒྱུ་རྐྱེན་ཡང་མི་དགོས་མཁན། གང་ལ་རག་མ་ལས་མཁན་གྱི་རང་དབང་ཅན་གྱི་དངོས་པོ་རེད། དེ་འཛིན་སྟངས་དེ་ཡག་པོ་ཅིག་བརྟགས་ན་དངོས་གནས་དྲང་གནས་དེ་འདྲ་ཅིག་རང་འཛིན་གྱི་ཡོད་རེད། ད་དེ་ག་འདྲས་འཛིན་གྱི་འདུག་བལྟ་དགོ་བསམ་ནས་ང་སང་བསམ་བློ་གཏོང་དུས། ལྟ་མཁན་དེ་ཤུགས་ཆེན་པོ་བྱས། ག་འདྲས་འཛིན་གྱི་འདུག་བལྟ་དགོ་བསམ་སྲུང་སྒུག་བསྡད་དུས་ཁོ་ཡག་པོ་ཅིག་འཛིན་གྱི་ཡོད་མ་རེད་ཁོ་གབ་བསྡད་ནས་ཡ། དཔེར་ན་རྐུ་མ་དེ་སྲུང་རྐུ་མ་དེ་ག་འདྲས་ཅིག་བལྟ་དགོ་བསམ་ནས་པའི་སྒོ་ནང་དེ་འགྲོ་ནས་སྲུང་སྒུག་བསྡད་དུས་རྐུ་མ་དེ་གབ་བཞག་ནས་དེ་བ་ཕྱི་ལ་ཐོན་ཡོང་རོགས་བྱེད་ཀྱི་ཡོད་མ་རེད། ཤེས་བཞིན་རེད་ལྟ་མཁན་དེ་ཤེས་བཞིན་གྱི་བྱ་ར་བྱས་ནས་བས་ཤེས་བཞིན་ཅིག་གི་སྟེང་ནས་ཁོ་སླེབས་འོང་དུས་ངོས་འཛིན་མཁན་དེ་ཤེས་བཞིན་རེད་ཤེས་བཞིན་གྱི་བྱ་ར་དེ་གསལ་པོ་ཆོག་ཤེས་བཞིན་ཆེ་དྲགས་ན་ཁོ་ཡང་སྐྱེ་གི་ཡོད་མ་རེད་དེ་འདྲའི་ཡིན་ཙང་ཐབས་མཁས་ཀྱི་ཨ་ལི་དང་པོ་ཤེས་བཞིན་གྱི་བས་མ་བྱས་པ་ཁོ་ཡང་སྐྱེ་བཅུག་ཁོ་སྐྱེ་ཡག་གི་ཐབས་ག་རེ་བྱེད་དགོས་རེད་ཟེར་ན། བས་ཅིག་གིས་སྐྱོན་འཛུགས་འདྲ་བོ་བྱས་བྱུང་ན། ཁྱོད་སྡུག་ཅག་རེད་ཡ་རེ་མེ་རེ་ཁྱོད་གཡོ་སྒྱུ་འདུག་ཁྱོད་ཁྲམ་བྱས་ཤག་ཁྱོད་རྐུ་མ་བརྐུས་ཤག་ཁྱོད་སྡུག་ཅག་ཅིག་སྐྱག་རྫུན་བཤད་ཤག་ཟེར་འདྲ་བོ་སྐྱོན་འཛུགས་མང་པོ་བྱུང་ན་ང་ཉེས་པ་མེད་མཁན་གྱི་ཁོ་ང་ད་ག་འདྲ་བོ་ལབ་ནས་ཁོས་ང་ཁ་སང་ཁ་ཉིན་ཁོས་ཅི་ལབ་བྱུང་དེ་རིང་ཅི་ལབ་བྱུང་ཟེར་དེ་ཚིག་པ་ཟ་གིར་བཏང་ཚིག་པ་ཟ་ནས་ཁོས་ང་ལབ་བྱུང་ང་ཅི་ང་བས་དེ་ནས་ཡག་བསམ་བློ་དེ་དགུང་བསྡད་དེ་ཡ་ནས་ཡག་ང་ང་ང་ང་ང་བསམ་པ་དེ་ཤུགས་ཆེན་པོ་ཡོང་གི་རེད་ཤུགས་ཆེ་རུ་ཆེ་རུ་ཆེ་རུ་ཕྱིན་དེ་ནས་བས་པའི་ཁོག་པ་ནང་ཚུད་ལ་མ་ཚུད་ཀྱི་ང་ཆེན་པོ་གཅིག་ཤར་ཡོང་གི་རེད་དེ་དུས་ཡག་པོ་གཅིག་འཛིན་གི་ཡོད་རེད་གོ། དེ་ཤུགས་ཆེན་པོ་འཛིན་པའི་སྐབས་དུས་དེ་ག་འདྲས་ཅིག་འདུག་ལྟ་ནས་ང་དེ་བཟོ་ལྟ་ག་འདྲ་འདུག་ཆེ་ཆུང་ག་འདྲ་འདུག་བས་ཁོའི་སྡོད་ལུགས་ག་འདྲ།